མཆོད་བླ་མ་ཡི་དམ་མཆོད་སངས་རྒྱས་བྱང་སེམས་མཆོད་དཔའ་བོ་མཁའ་འགྲོ་མཆོད་ཆོས་སྐྱོང་སྲུང་མ་མཆོད་ཡུལ་ལྷ་གཞི་བདག་མཆོད་ཡུལ་རིགས་ཀྱི་རྒྱལ་པོ་མཆོད་གནས་རིགས་ཀྱི་སྲུང་མ་མཆོད་ཨེ་ད་སའི་ལྟེ་བ་རྒྱ་གར་རྡོ་རྗེ་གདན་མཆོད་གནས་ཀྱི་དམ་པ་བྱ་རྒོད་ཕུང་པོའི་རི་མཆོད་ཨེ་ད་དགུང་སྔོན་གུར་ཁང་གི་ཡར་བུན་ནི་ས་ཐེམ་པ་བཅུ་གསུམ་ཡན་ཆད་ནས་སྟོད་ལྷ་ཆེན་ཚངས་པ་དཀར་བོ་མཆོད་ནང་ལྷ་རིགས་ཉི་ཁྲི་དགུ་འབུམ་མཆོད་ལྷ་རིགས་སྤྲུལ་སྐུ་རྒྱལ་པོ་མཆོད་ལྷ་དམག་ཞབས་ཐོག་མཆོད་ལྷ་མཆོད

ཨ་ཞང་ཚང་གི་སེ་ཀི་ར་ཆེ་སྒོར་མག་པ་ཚེ་རིང་ལོ་བརྒྱ་འདི་ཁག་ཡང་གཟིགས་བས་སེ་ཀི་ང་མྱི་ཆུང་ཆུང་ཁ་ལིར་དགོས་ན་གཟིགས་ནི་རྟ་ཆུང་ཆུང་ཁར་ཆགས་བསྡད་ན་གཟིགས་ཨེ་ད་མག་པ་ཚེ་རིང་ལོ་བརྒྱ་ཁྱོད་རྟ་ས་འཇག་ར་སུམ་མདོ་རྟ་གིས་གང་ང་ནོར་ས་རྫ་རི་སྨུག་པོ་ནོར་གིས་གང་ང་ལུག་ས་སང་རི་ཐོར་ཁུར་ལུག་གིས་གང་ང་ཨེ་ད་ཁྱེད་ར་ཐང་མིག་གི་ཁ་རི་ལྷོ་ཡིན་ལ་ཕྱུགས་ཆ་ཁྱི་མགོ་ལོ་རྫ་ཡིན་ལ་ཁྱོད་ཁའི་ཚ་རིའི་ནང་ནས་འདར་སྙིགས་གི་སྐྲངས་ན་རྟ་མདོ་རྒྱབ་ནས་བ་ཀིར་གི་གཡང་ཡིན།